མཐོང་སྤང་ལྟ་བ་ལྔ་ལྔ་བྱས་ནས་ཐེ་ཚོམ་བཅས་དྲུག་རེད། ཀུན་འབྱུང་མཐོང་སྤང་ངོ་བོར་གྱུར་མཐོང་སྤང་ངོ་བོར་གྱུར་གསུམ་རེད། ལྟ་བ་གཉིས་བྱས་ཐེ་ཚོམ་བཅས་ཨོ་ནི། དགུ་རེད། ཨོ་དེ་ལ་དེ་ནི་མཐའ་གཅིག་ཏུ་དེ་ནི། ག་རེ་ཟེར་བ་རེད་ཀུན་འགྲོ་ཡིན་ཟེར་གྱི་རེད། དེ་མ་རིག་པ་མི་བརྩི་ག་རེ་ཟེར་ན་མ་རིག་པ་མཐའ་གཅིག་ཏུ་ཀུན་འགྲོ་མ་རེད་བ། མ་རིག་པ་དེ་ལ་ཀུན་འགྲོ་ཡིན་མཁན་མ་ཡིན་མཁན་གཉིས་ཡོད་རེད་བ།

ནི་ཟག་བཅས་ལ་དམིགས་པ་སྟེ། སྐྱེ་བ་ཤེས་པ་རེད་བ་ཟག་མེད་ལ་དམིགས་པ་དེ་ལ། དེ་ནི། འགོག་བདེན་དང་ལམ་བདེན་ལ་དམིགས་པའི་ལོག་ལྟ་ཐེ་ཚོམ་མ་རིག་པ་སྟེ་གསུམ་གསུམ་བྱས་ནི་ནི། དྲུག་དེ། ཟག་མེད་ལ་དམིགས་པ་ཡིན་གཞི་མེད་དེ་བྱས་ཏེ་དེ་ནི། ཟག་མེད་ལ་དམིགས་པ་མ་ཡིན་ཟེར་རེད་བ། ད་ཟག་མེད་ལ་དམིགས་པ་མ་ཡིན་ན་ལོག་ལྟ་དང་ཐེ་ཚོམ་གྱི་ཟག་མེད་དེ་འགོག་བདེན་དང་ལམ་བདེན་ལ་མི། ད་ཉོན་མོངས་གཞན་འདོད་ཆགས་ཁོང་ཁྲོ་ང་རྒྱལ་ལྟ་བ་མཆོག་འཛིན་ཚུལ་ཁྲིམས་མཆོག་འཛིན་འདི་བྱེད་ཀྱི་ནི། འགོག་བདེན་དང་ལམ་བདེན་ལ་མི་དམིགས་པའི་རྒྱུ་མཚན་ག་རེ་རེད་ཟེར་ན་ད་དེ་མི་དམིགས་པའི་རྒྱུ་མཚན་ཟེར་དགོས་པར་དོན་ཡིན། དེ་དེ་ནས་མར་རེད། འདོད་ཆགས་མིན་ཏེ་སྤང་བྱའི་ཕྱིར། གནོད་མི་བྱེད་ཕྱིར་ཞེ་སྡང་མིན། ཞི་དང་དག་དང་མཆོག་གྱུར། ང་རྒྱལ་མ་ཡིན་མཆོག་འཛིན་མིན། འདུག་བ་ཤོ་ལོ་ཀ་གཅིག་གིས་ནི་ཉོན་མོངས་གཞན་དག་བསྐྱེད་དེ། ཟག་མེད་ལ་དམིགས་ཀྱི་མ་རེད། འོ་ད་དེ་ཅི་བར། ཟག་མེད་དེ་འགོག་བདེན་ལམ་བདེན་གཉིས་པོ་དེ་རེད་བ། འགོག་བདེན་ལམ་བདེན་ལ་དམིགས་མཁན་གྱིས་དེ་ནི། ཉོན་མོངས་དེ་ལ་ག་རེ་རེད་ཟེར་ལོག་ལྟ། དེ་ནི་གར་ལྟ།

ཨོ་ད་བུད་ནི་དེ་ལམ་བདེན་ལ་གཅིག་པ་རེད། ལམ་མཐོང་སྤང་ངོ་བོར་གྱུར་པའི་འདོད་ཆགས་ཡོད་རེད་བ་འདོད་ཆགས་དེ། ཨ་ནི། ཁར་སོགས་ཉོན་མོངས་རེད་བ། ཉོན་མོངས་ཡིན་ཙང་ཁོ་སྤང་བྱ་རེད་བ། དེ། ཕྱིན་ཅི། འདུན་པ་ཕྱིན་ཅི་ལོག་ཡིན་ཙང། ཨ་ནི། དེ་ལམ་བདེན་ལ་མ་དམིགས། ལམ་བདེན་ལ་དམིགས་པ་ཡིན་ན་ཨ་ནི་ལམ་བདེན་དོན་དུ་གཉེར་བའི་བློ་ཆགས་རེད་བ། ལམ་བདེན་དོན་དུ་གཉེར་བའི་བློ་ཡིན་ན། ཨ་ནི། བློ་དོན་མཐུན། རེག་གི་རེད་བ། ཨ་ནི། ང། འགོག་བདེན་དང་ལམ་བདེན་སོགས་ང་ཡང་དང་དོན་དུ་གཉེར་གྱི་ཡོད་རེད་བ་དེ་ཐོབ་རྒྱུ་བྱུང་ན་ཨང་བསམ་དེ་ཐོབ་རྒྱུ། སྐྱེས་བུ།

དུ་གསོལ་ན་འགྲིག་རོ། འགོག་པ་མཐོང་སྤང་ངོ་བོར་གྱུར་པའི་དེ་ནས་ཞེ་སྡང་དང། ལམ་མཐོང་སྤང་ངོ་བོར་གྱུར་པའི་ཞེ་སྡང་དེ་ཆོས་ཅན་འགོག་པ་དང་ལམ་ལ་མི་དམིགས་ཏེ། དེ་ནས་ཞེ་སྡང་གི་དམིགས་ཡུལ་ཡིན་ན་དེ་གནོད་བྱེད་མཁན་དེ་འདི་འདྲ་ཞིག་ཡིན་དགོས་པ་ལས། འགོག་བདེན་དང་ལམ་བདེན་གྱི་དེ་ནས་སུ་ལ་ཡང་གནོད་མི་བྱེད་པའི་ཕྱིར། འོ་ད་དེ་སོང་ཙང་གནོད་མི་བྱེད་ཕྱིར་ཞེ་སྡང་མིན། ད་འདི་སོགས་དེ་ཡག་པོ་འདུག་བ་ནི་དེ་ཙམ་གྱིས་འདི། དེ་ནས་ཟག་མེད་ལ་མི་དམིགས་ཐོག་རྒྱུ་མཚན་དེ་ནི་བཀོད། ཏེ་ཐུགས་སོ། མ་མིང་དང་དུ་བཀོད་པ་རེད་བ། དེ་ནི་ཞི་དང་དག་དང་མཆོག་གྱུར་ཕྱིར་ང་རྒྱལ་མ་ཡིན་མཆོག་འཛིན་མིན་ཟེར་ང་རྒྱལ་གྱི། དེ་ནི། འགོག་པ་མཐོང་སྤང་དང་ལམ་མཐོང་སྤང་ངོ་བོར་གྱུར་པའི་ང་རྒྱལ་ཡོད་རེད་བ། ང་རྒྱལ་ཡོད། ཀྱི། འགོག་པ་དང་ལམ་ལ་དམིགས་ཀྱི་མ་རེད་ཟེར་ཡང། དེ། མི་དམིགས་ཏེ། འགོག་བདེན་དང་ལམ་བདེན་ནི་ཞི་བ་རེད། རང་གི་དེ་ནི། ངོས་སྐལ་སྤང་བྱ་སྤང་བྱ་དེ་ནི་དག། སྤང་བྱ་དེ་གི་ཞི་བའི་ཆ་རེད་བ། ཞི་བ་གཅིག་རེད།

ཕྱོགས་ཡིན་ཙང་ནི་དེ་དེ་རུ་ལྟ་བ་མཆོག་འཛིན་པའི་དམིགས་པ་མ་རེད། དེ་དེ་ལ་དམིགས་ཀྱི་མ་རེད་དུ་བྱེད། ད་དེ་བྱེད་འོང་དུས་ཁ་ཅིག་ན་ད་དཔེར་ན་དུས་ཚོད་བ། ད་འདྲ། འགོག་པ་མཐོང་སྤང་དང་ཨ་ནི་ལམ་མཐོང་སྤང་ངོ་བོར་གྱུར་པའི་ལོག་ལྟ་ཐེ་ཚོམ་དེ་ནས་མ་རིག་པ་དེ་གསུམ་པོ་དེ་དངོས་དངོས་ཀྱི་ལོག་ཞུགས་ཡིན་ཟེར་གི་རེད།

དེ་དངོས་སུ་ལོག་ཞུགས་མ་རེད་ཁོ་རང་གི་དམིགས་བྱ་དེ། དེ་ནི། ད། དངོས་སུ་ལོག་ཞུགས་དེ་ལ་དམིགས་ནས་འདི་ཁོ་ཕྱིན་ཅི་ལོག་ཞུགས་འདི་སྐད་ཅེས་པས། ལོག་པ་ལ་ལོག་ཞུགས་ཟེར་གི་ད། ལོག་པ་ལ་ལོག་ཞུགས་ཡིན་མི་ཤེས་དངོས་ཀྱི་ལོག་ཞུགས་དེ་མ་ཡིན་ཟེར་གི་ད།